རྣམ་པ་དེ་བཞིན་མདོ་སྡེ་གཞན་ཡང་ནི་ཞེས་སོགས་ཀྱི་སྐབས་སུ་དེ་ནི་མཐའ་དཔྱད་པ་ལ་ཟེར། མཐའ་དཔྱད་ཡོང་དུས་ད་གཙོ་བོ་ང་ཚོ་སྒྲུབ་བྱེད་དེ་དེ་ཡིན་རེད་བ། རྣམ་པ་དེ་ལྟའི་མདོ་སྡེ་གཞན་ཡང་ནི་དྲང་དོན་ཉིད་དུ་ལུང་འདིས་གསལ་བར་བྱེད་གསུངས་རོ་བ། ད་དེ་ཡིན་ཡང་དེ་ག་བ་ན་སྐྱ་བོ་རེད་ཟེར་ན་དེ་ནི་འཇུག་པ་རྩ་འགྲེལ་གྱི་སྐབས་སུ་གསུངས་ཡང་དེའི་ཕྱིར་རེད་བ། བྱས་པ་ཡིན་ན་ད་དང་པོ་ག་རེ་ཡོད་རེད་ཟེར་དུས། སེམས་ཙམ་དུ་གསུངས་པའི་ཙམ་གྱི་སྒྲས་ཕྱི་རོལ་མི་འགོག་པ་དེ་ལ་ཨེ། ཁྱོད་དག་ཤོག་གྲངས་ར་གི་ཡོད། སུམ་བརྒྱ་ཉི་ཤུ་རྩ་དགུ། སུམ་བརྒྱ་ཉི་ཤུ་རྩ་དགུ། དེ་ཐ་མ་དེ་ནས་འདུག་བ། སེམས་ཙམ་དུ་གསུངས་པའི་ཙམ་གྱི་སྒྲས་ཕྱི་རོལ་མི་འགོག་པ་བསྟན་པ། ད་དང་པོ་དེ་འདི་སྐྱེ་ལས་ལས་ག། བྱས་ན། ད་དཔལ་ལྡན་ཟླ་བ་གྲགས་པས་སེམས་ཙམ་དུ་གསུངས་པའི་གི་ཙམ་གྱི་སྒྲས་ཕྱི་རོལ་འགོག་གི་མ་རེད་ཟེར་ཡག་གི་མདོ་དེ་ས་བཅུ་པའི་མདོ་ལ་བཞག།

ད་ལང་ཀར་གཤེགས་པའི་མདོ་ག་བ་རེད་ཟེར་ན་དང་གི་ཞེན་པ་དེ་མ་རེད་ག་བ་གང་ཟག་རྒྱུན་དང་ཕུང་པོ་དང་དེ་བཞིན་རྐྱེན་དང་རྡུལ་དག་དང་གཙོ་བོ་དབང་ཕྱུག་བྱེད་པོ་རྣམས་སེམས་ཙམ་དུ་ནི་ངས་སྨྲའོ་ཟེར་ཡ་ཚིག་དེ་རེད། གང་ཟག་རྒྱུན་དང་ཕུང་པོ་ཟེར་དུས། གང་ཟག་བྱེད་པ་པོ་ཕུང་པོ་བྱེད་པ་པོ་རྒྱུན། རྡུལ། ར་བ། རྡུལ། ཨ་མདའ་ན་གྱི་སྤྱི་གཙོ་བོ། ནས་དབང་ཕྱུག། ར་བ། དེ་ཚོ་གང་ག་འཇིག་རྟེན་བྱེད་པ་པོ་རེད་ལབ་སྟེ་དེ་བཀག་བྱས་ནས་ཆོས་ཐམས་ཅད་དེ་དག་གས་བྱས་པ་མ་ཡིན་པ་བྱས་ནས་རང་རང་གི་སེམས་པའི་ལས་ལ་བརྟེན་ནས་བྱུང་བ་ཤ་སྟག་རེད་ད་ཟེར་ནས་སེམས་ཙམ་ཟེར་ནས་དེ་རེད་ད། ར་བ། ལང་ཀར་གཤེགས་མདོ་དེ་ལས་ཀུན་མཁྱེན་གྱིས་མུ་སྟེགས་སྤོ་མཐོན་རི་འཇོམས་ངག་རང་བཞིན་རྡོ་རྗེ་འདི་ནི་དགོངས་པ་བཅད་ཕྱིར་གསུངས་ཞེས་རྡོ་རྗེ་འདི་ནི་ཞེས་པའི་རྡོ་རྗེ་དེ་ད་ལྟ་གང་ཟག་རྒྱུན་དང་ཕུང་པོ་དང་ལང་གཤེགས་ཀྱི་ལུང་དེ་རྩལ་ལྔ་ཐུགས་རྒྱུད་རྡོ་རྗེ་དེ་ཉན་ན་ཡག་པོ་ཡོད་ད་ད་ལྟ་འདི་ལ།

དེ་བྱས་ན་ད་ག་རེ་ཟེར་ན་ཇི་ལྟར་ནད་པ་ན་བ་ལ་སྨན་པས་སྨན་རྣམས་བཏང་བ་ལྟར་སངས་རྒྱས་དེ་བཞིན་སེམས་ཅན་ལ་སེམས་ཙམ་དུ་ཡང་རབ་ཏུ་གསུངས་ཟེར་འགྲིག་གི་འདུག་བ། ནད་པས་ག་ཚད་སྨན་པས་ནད་པ་ལ་སྨན་བཏང་བ་དེ་སྨན་པ་ཁོ་རང་གིས་གང་འདོད་འདོད་བྱས་ནས་བཏང་ཡོད་མ་རེད་ནད་པ་ཁོ་རང་གི་ན་ཚ་དེ་དང་བསྟུན་ནས་སྨན་བཏང་གི་ཡོད་རེད་བ། ད་ག་ནང་བཞིན་བྱས་ནས་སངས་རྒྱས་བཅོམ་ལྡན་འདས་ཀྱིས་ཆོས་གསུངས་པ་སྤྱི་ཡོངས་ནས་གདུལ་བྱའི་བསམ་པ་ལ་ལྟོས་ཀྱི་རེད་ལ་ལྷག་པར་དུ། ཕྱི་རོལ་དོན་དུ་གྲུབ་པ་མེད། སེམས་ཀྱི་བདག་ཉིད་ཙམ་པོ་རེད་གསུངས་ཡག་དེ། གདུལ་བྱའི་གཟུགས་ལ་ཤིན་ཏུ་ཆགས་པ་ཆེ་དེ་དག་གི་ཆགས་པ་བཟློག་པར་བྱ་བའི་གི་ཆེད་དུ། ཨ་ནི། སེམས་ཀྱི་བདག་ཉིད་ཙམ་གསུངས་པ་རེད་ད། ཟེར་ནས་དེ་རེད་ད། བྱས་ན། ད་ག་རེ་ཆགས་སོང་ཟེར་ན། རྣམ་པ་དེ་ལྟ་བུའི་མདོ་སྡེ་གཞན་ཡང་ཞེས་པའི་རྣམ་པ་དེ་ལྟ་བུའི་ཟེར་ཡག་གི་དེ་སྒྲ་འཇུག་ས་དེ། ལང་ཀར་གཤེགས་པ་ལས་ཕྱི་རོལ་སྣང་བ་ཡོད་མེད་དེ་ལུས་དང་ལོངས་སྤྱོད་གནས་འདྲ་བ་སེམས་ནི་སྣ་ཚོགས་སྣང་བ། སེམས་ཙམ་དུ་ནི་ངས་སྨྲའོ་དེ་རེད། རྣམ་པ་དེ་ལྟ་བུའི་གཅིག་དེ་རིགས་དེ་གཅིག་པུ་མ་རེད་དེ་དང་འདྲ་བ་གཞན་པ་དེ་ཚོ་ཡོད་རེད་བ་རེད་བ། དེ་ལྟ་བུའི་སྒྲ་ཇི་བཞིན་དུ་ཁས་བླངས་དུ་མི་རུང་བ་གདུལ་བྱའི་བསམ་པའི་དབང་གིས་གསུངས་པའི་རིགས་དེ་ཚོ་གང་ག་དེ་དྲང་དོན་ཡིན་པ་དེ་ལུང་འདིས་གསལ་བར་བྱེད་ཟེར་ལུང་འདིས་ཟེར་དེ་ལང་ཀར་གཤེགས་པའི་ལུང་འདིས་གསལ་བར་བྱེད་ཟེར་ལང་ཀར་གཤེགས་པའི་ལུང་འདིས་ཟེར་དེ་ཇི་ལྟར་ནད་པ་ན་བ་ལ་དེ་གཅིག་པུ་ལ་བྱ་ཡ་ཡོད་མ་རེད་གསུངས་རེད། སྐྱེ་འགྲོ་རིན་པོ་ཆེ། དེ་ཡང་ང་ཚོ་ཡ་རབས་ཨ་རབ་པ་དྲང་དོན་ཉིད་དུ་ལུང་འདིས་གསལ་བར་བྱེད་ཅེས་པའི་ཀྱི་ལུང་འདིས་ཞེས་པ་ལ་ལུང་གསུམ་ཡོད་རེད་ད། ག་རེ་ཡོད་རེད་ཟེར་ན་ད་ཇི་ལྟར་ནད་པ་ན་བ་ལ་ཁོ་རང་ཡིན་པ་གཅིག་བྱས། དེ་ནས་འོག་ཏུ་མདོ་སྡེ་ནས་སེམས་ཅན་གྱི་བསམ་པ་བཞིན་བསྟན་པའི་ཞེས་སོགས་ཀྱིས་དེ་ནས་ཀུན་གཞི་ཡོད་པར་སྟོན་པའི་མདོ་སྡེ་དྲང་དོན་དུ་འགྲེལ་བའི་མདོ་སྡེ་དང་གཉིས་བྱས། གཞན་པ་དེ་ག་རེ་རེད་ཟེར་ན་བློ་གྲོས་ཆེན་པོ་སྟོང་པ་ཉིད་དང་མི་སྐྱེ་བ་དང་མི་གཉིས་པ་དང་རང་བཞིན་མེད་པའི་མཚན་ཉིད་ཟེར་སངས་རྒྱས་ཐམས་ཅད་ཀྱི་མདོ་སྡེའི་ནང་དུ་ཆུད་པ་སྟེ་ཟེར་ཡ་ལུང་གསུམ་ཡོད་རེད་དྲང་དོན་དུ་འགྲེལ་བྱེད་ཀྱི་ལུང་གསུམ་ཡོད་རེད་ད་ད་ཐང་ནི་དྲང་དོན་ཉིད་དུ་ལུང་འདིས་འགྲེལ་བར་བྱེད་ཅེས་པའི་དེ་ལུང་འདིས་ཞེས་པ་ལ་གཉིས་ཡོད་པས་ཟེར་དྲང་ངེས་ལེགས་བཤད་སྙིང་པོ་རུ་གསུངས་ཡ་དེ་དེ་ཤེས་གཟིགས་དང་མཁྱེན་སྦྱོར་ལ་སྦྱར་བའང་དཔེ་ཡི་ལུང་དང་དོན་གྱི་ལུང་གཉིས་ལ་སྦྱར་མ་གཏོགས།

དྲང་དོན་དུ་འགྲེལ་དགོས་པ་དེ་ལ་ང་ཚོ་ཁྱོན་བཞི་ཡོད་ས་ག་རེ་རེད་ཟེར་ན་ཕྱི་རོལ་མེད་པར་བསྟན་པའི་དགོངས་འགྲེལ་གྱི་མདོ། ཀུན་གཞི་ཡོད་པར་བསྟན་པའི་དགོངས་འགྲེལ་གྱི་མདོ། ཨ་ནི་ག་རེ་ཡོད་རེད་ཟེར་ན་མཚན་ཉིད་གསུམ་ལ་བདེན་པར་ཡོད་མེད་ཁྱད་པར་གསལ་བར་ཕྱེ་ནས་སྟོན་པའི་དགོངས་འགྲེལ་གྱི་མདོ། མཐར་ཐུག་ཐེག་པ་གསུམ་དུ་གྲུབ་པར་བསྟན་པའི་དགོངས་འགྲེལ་གྱི་མདོ་ཟེར་ནས་དེ་རེད་ཟེར། རེད་དོ། དེ་རེད་ཟེར། བྱས་པ་ཡིན་ན་ད་སྐབས་འདིར་གོང་ཐོག་དུ། ག་ས་དྲང་དོན་དུ་འགྲེལ་བ་ལ་དངོས་ཡོད་ག་ཚད་འགྲེལ་ཡོད་རེད་ཟེར་ན་དངོས་ཡོད་ལ་མདོ་གསུམ་འགྲེལ་གཅིག་མ་རེད་ག་རེ་མ་རེད་ཟེར་ན་མཐར་ཐུག་ཐེག་པ་གསུམ་དུ་གྲུབ་པར་སྟོན་པའི་དགོངས་འགྲེལ་གྱི་མདོ་དེ་མ་རེད་དེ་ག་རེ་རེད་ཟེར་ན་མདོ་སྡེ་དགོངས་འགྲེལ་ང་ཚོ་སྐབས་གཉིས་པའི་སྐབས་སུ་དྲངས་ཀྱང་ཡོད་དེ། རེད་བ། ཉན་ཐོས་ཞི་བ་བགྲོད་པ་གཅིག་པུ་པ་ནི་སངས་རྒྱས་ཐམས་ཅད་བརྩོན་པ་དང་ལྡན་པར་གྱུར་ཀྱང་བྱང་ཆུབ་ཀྱི་སྙིང་པོ་ལ་བཞག་ཀྱང་ནི། འཇོག་མི་ནུས་ཏེ་བྱང་ཆུབ་སྙིང་པོ་ལ་འགོད་མི་ནུས་ཏེ་དེ་ཅི་ཡི་ཕྱིར་ཞེ་ན། འཁོར་བའི་རྒྱུད་མཚམས་སྐྱེ་བའི་ཕྱིར་དེ་འགྲོ་བ་ང་ཚོ་ཅིའི་ཕྱིར་ཞེ་ན་སྙིང་རྗེ་ཤིན་ཏུ་ཆེས་ཆུང་བ་དང་དེ་ནི་ག་རེ་རེད་རང་བཞིན་གྱིས་རིགས་དམན་པ་དང་དེ་རྒྱུ་མཚན་གསུམ་བཀོད་འདུག་ར་ཨོ་དེ་ཡིན་ད་ཡ་ང་ཚོ་སྒྲུབ་རྒྱུ་ད་ཁྱེད་ཚོ་ཁྱེད་མ་དཔེ་ན་དེའི་མདོ་དེ་ཚོ་ངས་ལྐོག་པོར་ད་མདོ་ཚིག་ལས་ལ་འོ་དོ་ཨ་དེ་ངན་པོ་ཁྱེད་ཀྱིས་ཨ་ནི་ཡ་མ་དཔེ་ན་དག་དག་ཡོད་རེད་ད་དང་པོ་ང་ཚོ་འདི་ནས་མར་ཁྱེད་འགྲོ་བ་རྣམས། གྲུབ་ཀྱི་དེ་དེ་ཡིན་ད། ད་རྣམ་པ་དེ་ལྟ་བུའི་མདོ་སྡེ་གཞན་ཡང་ནི་ཞེས་སོགས་ཀྱི་སྐབས་སུ་མཐའ་དཔྱད་པ་ལ་ཁ་ཅིག་སྐབས་འདིར་དྲང་དོན་དུ་སྒྲུབ་དགོས་ཀྱི་ལུང་དེ་ལ་ལྔ་ཡོད་དེ་ཟེར་དུས་སྐབས་འདིར་ཟེར་ཡ་དེ་རྣམ་པ་དེ་ལྟའི་མདོ་སྡེ་གཞན་ཡང་ནི་དྲང་དོན་ཉིད་དུ་ལུང་འདིས་གསལ་བར་བྱེད་ཅེས་པའི་ཀྱི་སྐབས་འདིར་དྲང་དོན་དུ་སྒྲུབ་དགོས་ཡ་དེ་ལ་ལུང་ལྔ་ཡོད་དེ་སེམས་ཅན་ཐམས་ཅད་ཀྱི་རྒྱུད་ལ་རྟག་བརྟན་ཐེར་ཟུག་གི་སྙིང་པོ་ཡོད་པར་སྟོན་པའི་ཀྱི་མདོ་གཅིག་ལ་རེ་དེ་རྩ་བ་ཉིད་འདི་འགྲིག་གི་མ་རེད་ར་བ། སེམས་ཅན་ཐམས་ཅད་ཀྱི་རྒྱུད་ལ་རྟག་བརྟན་ཐེར་ཟུག་གི་སྙིང་པོ་ཡོད་པར་སྟོན་པའི་མདོ་ཁོ་རང་དྲང་དོན་དུ་བཀྲལ་དགོས་ཡ་ཡོད་མ་རེད་ད་ར་སེམས་ཅན་ཐམས་ཅད་ཀྱི་རྒྱུད་ལ་རྟག་བརྟན་ཐེར་ཟུག་གི་ཁམས་བདེ་བར་གཤེགས་པའི་སྙིང་པོ་ཡོད་ར་བ། སྙིང་པོ་ཟེར་དེ་རེད་ར། དེ་ནས་ཕྱི་དོན་མེད་པར་བསྟན་པའི་ཀྱི་དགོངས་འགྲེལ་གྱི་མདོ་སྟེ། ད། འདི། ཏིང་ངེ་འཛིན་གྱི་སྤྱོད་ཡུལ་དུ་གྱུར་པའི་གཟུགས་བརྙན་སེམས་ལས་ཐ་དད་པ་ཞེས་བགྱིའམ་ཐ་དད་པ་མ་ལགས་ཞེས་བགྱི་ཞེས་དགོངས་འགྲེལ་མདོ་འདི་མདོ་བ། དེའི་རྗེས། ཀུན་གཞིའི་རྣམ་པར་ཤེས་པ་ཡོད་པར་སྟོན་པའི་མདོ། འགྲོ་གི་ཡོད་རེད་ར།

དེ་དངོས་གནས་གཞལ་ཏེ་དགོངས་རྫོགས་རེད་རེད་བ་རང་འགྲེལ་གྱི་སྐབས་སུ་བརྟགས་པ་མེད་པ་ཉིད་དང་གཞན་དབང་ཡོད་པ་ཉིད་དང་དེ་བཞིན་དུ་ལེན་པའི་རྣམ་པར་ཤེས་པ་ཟབ་ཅིང་ཕྲ་ས་རང་འགྲེལ་ནས་དུས་སུ་འགྱངས་དགོས་བ་དེ་གོ་ག་རེ་དོན་དག་དེ་ལེན་དགོས་རེད་བརྟགས་པ་མེད་པ་ཀུན་བརྟགས་རང་གི་མཚན་ཉིད་མ་གྲུབ་པར་སྟོན་པ་དང་གཞན་དབང་རང་གི་མཚན་ཉིད་གྲུབ་པར་སྟོན་པའི་དགོངས་འགྲེལ་གྱི་མདོ་མདོ་གསུངས་རྒྱུ་ར་དེ་ནས་མཐར་ཐུག་ཐེག་པ་གསུམ་དུ་གྲུབ་པར་སྟོན་པའི་མདོ་དང་གི་གཅོད་ཡ་སྐབས་གཉིས་པའི་སྐབས་སུ་གྲོང་ཡ་དེ་རེད་དའོ་དེ་མདོ་རྣམས་སུ་ཡོད་གི་ཆེ་ཟས་ན་ས་ཕ་བཀག་ཡ་དེ་གར་བཀག་དགོ་རེད་ཟེར་ན་དང་པོ་དེ་འགྲིག་གི་ཡོད་མ་རེད་ལྷག་མ་གཉིས་པོ་དེ་འགྲིག་གི་ཡོད་རེད་བ། ད་ཟེར་ན་ཤེས་བྱ་ཆོས་ཅན་སེམས་ཅན་ཐམས་ཅད་ཀྱི་རྒྱུད་ལ་རྟག་བརྟན་ཐེར་ཟུག་གི་བདེ་གཤེགས་སྙིང་པོ་མེད་པར་ཐལ་དམ་བཅའ་སྔ་མ་དེའི་ཕྱིར་སེ་ཁྱོད་མ་དྲང་དོན་དུ་འགྲེལ་བྱེད་ཀྱི་མདོ་རེད་ཟེར་ལབ་སོང་བ། དེ་ལ་འདོད་ཟེར་ན་དེ་ཡོད་པར་ཐལ་དེའི་རྒྱུད་ཀྱི་དེ། རྟག་བརྟན་ཐེར་ཟུག་ཡིན་པའི་ཕྱིར་ཏེ་དེའི་རྒྱུད་ལ་དེ་མི་འཇིག་པའི་ཀྱི་ཆོས་ཡིན་པའི་ཕྱིར། དེ་རེད། བྱས་པ་ཡིན་ན་ང་ཚོ་ག་རེ་རེད་ཟེར་དུས། རྟག་བརྟན་ཐེར་ཟུག་ཟེར་དུས། དྲང་ངེས་ལེགས་བཤད་སྙིང་པོ་དང་འདི་ཚོ་ཆ་གཅིག་པ་རེད་ད། རྟག་པ་རྟག་པའི་དུས་ཟེར་ན་སྔ་མ་སྔ་མའི་དུས་སུ་འགྱུར་བ་མེད་པ་གནས་དེ། ཐེར་ཟུག་ཐེར་ཟུག་གི་དུས་ཟེར་ན་ཕྱི་མ་ཕྱི་མའི་དུས་སུ་འགྱུར་བ་མེད་པ་གནས་དེ། བྱས་པ་ཡིན་ན་སེམས་ཅན་ཐམས་ཅད་ཀྱི་རྒྱུད་ལ་ཁམས་བདེ་བར་གཤེགས་པའི་སྙིང་པོ་ཡོད་ཟེར་ཏེ་རང་བཞིན་གནས་རིགས་ཏེ། རང་བཞིན་གནས་རིགས་དེ་སྔ་མ་སྔ་མའི་དུས་སུ་འགྱུར་བ་མེད་པར་གནས་ཤག་ཕྱི་མ་ཕྱི་མའི་དུས་སུ་ཡང་འགྱུར་བ་མེད་པར་གནས་ཤག་ཡིན་པ་ཡིན་ཙང་ཡིན་པ་ཡིན་ཙང་རྟག་བརྟན་ཐེར་ཟུག་ཏུ་གནས་ཤག་གནས་པ་ཡིན་ཙང་རྟག་བརྟན་ཐེར་ཟུག་ཏུ་བསྟན་པའི་གྱི་མདོ་དེ་སྒྲ་ཇི་བཞིན་པ་རེད་འདུག་ཡིན་པ་ཡིན་ན་དེ་དྲང་དོན་དུ་བཀྲལ་དགོས་ཡ་མི་འདུག་ར། དེ་སོང། ཡ། དེ་ཚོ་ཞིག་དེ་ཅི། དེ་ལ་དོགས་པ་སྐྱེ། ང་ཁ་སང་ཕྱོགས་སུ་ལབ་ཡོད་ས་དེ་ལ་དོགས། ད་དེ་རྒྱབ་སྐྱོར་ཡིན་པར་ཐལ། འདོད་སེ་ལབ་པ་ཡིན་ན་འདོད་སེ་ལབ་པ་ཡིན་ན་ཨ་ནི་ང་རང་ཚོའི་རྒྱུད་ལ་ཡོད་པའི་ཀྱི། ཁམས་བདེ་བར་གཤེགས་པའི་སྙིང་པོ་དེ་ཆོས་ཅན། རྟག་བརྟན་ཐེར་ཟུག་ཡིན་པར་ཐལ། རེ་བ། རྟག་པ་རྟག་པའི་དུས་དང་ཐེར་ཟུག་ཐེར་ཟུག་གི་དུས་སུ་གནས་པ་ཡིན་པར་ཐལ།

རྒྱུ་མཚན་ག་རེད་ཟེར་ན་སེམས་ཙམ་པས་དེ་བཤད་པ་ཙམ་ལས་མ་རེད་བྱམས་ཞུས་ལེའུའི་སྐབས་སུ་སྟོང་ཉིད་ཡོངས་གྲུབ་ངོས་བཟུང་ནས་འདི་གང་ལ་ཆོས་ཉིད་ཀྱི་གཟུགས་ཟེར་ན་འདི་དྲང་ངེས་ལེགས་བཤད་སྙིང་པོ་ནི་བྱམས་ཞུས་ལེའུ་ཁོ་རང་དྲངས་འདུག་རྟག་པ་རྟག་པའི་དུས་དང་ཐེར་ཟུག་ཐེར་ཟུག་གི་དུས་སུ་གནས་པ་རེད་ཟེར་ལ་རེད་ག་དེ་ལ་རེད་ད་བྱས་པ་ཡིན་ན་ཨ་ནེ་ཕུ་ཁེ་ཐེར་ཟུག་གནས་པ་མ་ཡིན་དང་འཇིག་པ་མ་ཡིན་པའི་རྒྱུ་མཚན་གྱིས་ཁོ་བདེན་པས་སྟོང་བ་སྒྲུབ་ཡ་འདུག་བ་དབུ་མ་འཇུག་པའི་སྐབས་སུ་རེད་བ་ད་དེ་ག་རེ་ཆགས་ཡོད་རེད་ཟེར་ན། ཆ་ཤས་ལ་ལྟོས་པ་མེད་པའི་ཐེར་ཟུག་ཏུ་གནས་པ་མ་ཡིན་པ་དང་འགྲེལ་བཤད་དེ་རྒྱག་དགོས་རེད། སྟོང་ཉིད་དེ་སྟེ་སྟོང་པ་ཉིད་སྟོང་པ་ཉིད་དོགས་རྒྱུ་དེར། རང་བཞིན་སྟོང་པ་ཉིད་དོན་དམ་པ་སྟོང་པ་ཉིད་ཡོང་གི་འདུག་བ། དེ་སྟོང་པ་ཉིད་སྟོང་པ་ཉིད་ཀྱི་སྟོང་གཞི་ཆོས་ཅན་སྟོང་ཉིད་རེད་བ། སྟོང་ཉིད་དེ་ཐེར་ཟུག་ཏུ་གནས་པ་མ་ཡིན་པའི་ཕྱིར་དང། འཇིག་པ་མ་ཡིན་པ་ཟེར་ཏེ་འཇིག་པ་ཟེར་ཡ་དེ་སྟོང་ཉིད་ལ་བྱ་ན་འགྱུར་བ། སྟོང་ཉིད་འགྱུར་བ་ཉིད་ཀྱི་ཁོ་མི་འགྱུར་བ་མ་ཡིན་པ། རེ་བ་སྟོང་གཞི་བུམ་པ་ཆག་ནས་མེད་པ་ཆགས་སོང་ན་བུམ་པའི་སྟེང་གི་སྟོང་ཉིད་མི་འགྱུར་བ་བྱས་ནས་དེའི་བཞག་ས་ཡོད་མ་རེད་བ། རེ་བ། ངོ་བོ་ལ་འགྱུར་ལྡོག་མེད་པ་ཡིན་ན་ཡང་སྟོང་གཞི་མེད་ན་རྟེན་མེད་ན་དེ་ལ་བརྟེན་པའི་བརྟེན་པ་དེ་ཡོང་ས་ཡོད་མ་རེད་བ། ངོ་བོ་དེ་རེད། ད་ང་དེ་སྤྱིའི་སྟེང་གི་རེ་ཐག་ཆད་པའི་དགོངས་པ་རབ་གསལ་ན་ཡིན་པར་བྱ་བྱ་བྱ་བྱེད་འདི་ལྷག་མ་རྣམས་ལ་ཡང་དགོངས་པ་རབ་གསལ་ན་ཐེར་ཟུག་ཏུ་གནས་པ་མ་ཡིན་པ་དང་འཇིག་པ་མ་ཡིན་པའི་ཕྱིར་ཞེས་གསུངས་པ་དེ་སྔར་ནང་སྟོང་པ་ཉིད་ཀྱི་སྐབས་སུ་བཤད་པ་བཞིན་དུ་ཤེས་པར་བྱའོ། དགོངས་པ་རབ་གསལ། སྔར་ནང་སྟོང་པ་ཉིད་ཀྱི་སྐབས་སུ་གྲངས་ཀྱི་དེ་རིགས་ར་ར་བ་དགོངས་པ་རབ་གསལ་སྟོང་ཉིད་བཅུ་དྲུག་ཕྱེ་ཡོང་རྒྱུ་གང་ལ་བརྟེན་ཏེ། གཉིས་ཆར་རང་བཞིན་མེད་ཉིད་ནི་ཕྱི་ནང་སྟོང་པ་ཉིད་ཡིན་ནོ་ནང་སྟོང་པ་ཉིད་བྱས་ཚར་སོང་ཨ། དེ་ནི་ཕྱི་ནང་སྟོང་པ་ཕྱི་སྟོང་པ་ཉིད་བྱས་ཚར་ཕྱི་ནང་སྟོང་པ་ཉིད་ཚར་ནས་སྟོང་པ་ཉིད་སྟོང་པ་ཉིད་འདི་ནས་བཤད་ཀྱི་འདུག་བ་དེའི་སྐབས་སུ་ཤོག་གྲངས་བྱས་ན་ལྔ་བརྒྱ་དང་བཞི་ཞེ་དྲུག་ལ་འདུག་འདི་ཡང་དོན་དང་རྟེན་གནས་འགའ་ཡོད་ཆོས་ཅན་རེད། ཐེར་ཟུག་གནས་པ་མ་ཡིན་ཏེ་འཇིག་པ་མ་ཡིན་གཉིས་ཀྱི་ཁྱད་བསད་ལབ་དུས་དེ་སྔ་སུ། བདེ་བར་གཤེགས་པའི་སྙིང་པོ་ཁམས་བདེ་གཤེགས་ཀྱི་སྙིང་པོ་དེ། ཁམས་བདེ་གཤེགས་ཀྱི་སྙིང་པོའོ་ཟེར་ན་མ་ཟེར་ན་བདེ་བར་གཤེགས་པ་སངས་རྒྱས་ཀྱི་སངས་རྒྱས་ལ་སྦྱར་བྱས་ནས་དེའི་སྙིང་པོ་དེར་འགྱུར་རུང་གི་རེད་ཟེར་གོ་ར་བ་ར་བ་ཡ། ར། ཨ་ཡ། དེ་ང་ཚོ་བདེ་གཤེགས་པའི་སྙིང་པོའི་མདོ་ལབ་ཀྱི་ཡོད་བདེ་གཤེགས་སྙིང་པོ་སེམས་ཅན་ཐམས་ཅད་ཀྱི་རྒྱུད་ལ་ཡོད་པར་བསྟན་པའི་གི་མདོ་དེ་ལ་ར་བ་བ་དེ་དེ་དེ་ཚེ་ཅན་ཡིན་ད་ར་བ་དེའི་དོན་དག་བཤད་སྟངས་ག་རེ་གསུངས་ཟེར་ན་སྟོང་ཉིད་ཐེར་ཟུག་ཏུ་གནས་པ་མ་ཡིན་པ་ཟེར་དུས་ཨ་ནི། ཆ་ཤས་ལ་ལྟོས་པ་མེད་པའི་ཐེར་ཟུག་ཏུ་གནས་པ་མ་ཡིན་ཟེར་ཆ་ཤས་ལ་ལྟོས་པ་རེད། ཨ་ནི། འཇིག་པ་མ་ཡིན་ཟེར་ན། སྐད་ཅིག་སྐད་ཅིག་གི་འཇིག་མཁན་དེ་འདྲ་མ་ཡིན་ཟེར། སྟོང་གཞི་འགྱུར་ཡང། ཨ་ནི། དེའི་སྟེང་གི་སྟོང་ཉིད་དེ་མི་འགྱུར་བའི་ངོ་བོར་གནས་པ་མ་ཡིན་ཟེར་དུ་སྦྱར་དགོས་རེད། ཆ་ཚང་ལ་མ་བསྐྱར་ན་དགོངས་པ་རབ་གསལ་དབུ་མ་འཇུག་པ་གཉིས་ཀ་ལ་སྐྱོར་སོང་ང། ཆ་ཤས་ལ་ལྟོས་པ་མེད་པ་དེ་སྟོང་གཞི་ལ་ལྟོས་དགོས་རེད། སྟོང་གཞི་ཆོས་སྟོང་གཞི་ཁོ་རང་ལ་གོ་བ་དང་སྟོང་ཉིད་ཁོ་རང་ཆ་ཤས་ལ་ལྟོས་པ་ར་བ་བྱ་བྱེད་རོ། ངོ་བོ་བྱེད་ན་ཡང་དེ་རེད། དཔེར་ན་སྟོང་པ་ཉིད་སྟོང་པ་ཉིད་ཡིན་ཟེར་ལབ་ན་དེའི་སྟོང་གཞི་ཆོས་ཅན་སྟོང་ཉིད་རོ། དེ་འདྲ་བའི་སྟོང་ཉིད་དེ་ཆ་ཤས་ལ་ལྟོས་པ་རེད། ཁོ་རང་ཆ་ཤས་ཡོད་ར། གཅིག་མ་ཡིན་པ་ལས་ལྡོག་པའི་ལྡོག་ཆ་ལྡོག་ཆ་ལྡོག་ཆ་ཆ་མང་པོ་འདུག་བ། དེ་རེད། དེ་རེད། ད་ཁོ་རང་གི་སྟོང་གཞི་ཆོས་ཅན་འགྱུར་བའི་སྟོབས་ཀྱིས་ཁོ་མི་འགྱུར་བ་ཡང་མ་རེད་ཟེར་ལབ་དུས་དེ་དག་ར་བདའ། ང་ཡ། དེ་ཡིས་དང་པོ་དེ་འགྲོགས་སོ་ར། དང་པོ་དེའི་ནང་དེ་ཚེ་དང་པོ་ལ་ང་ཚོ་དོགས་རྒྱུ་དེ་ཡིན། ཡ། དེ་ནས་ད་གཉིས་པ་ཡང་སྟོང་ཐུན་ཆེན་མོ་ནས་སྐབས་འདིར་དྲང། དྲང་དོན་དུ་སྒྲུབ་དགོས་ཀྱི་ལུང་ལྔ་ཡོད་དེ་སེམས་ཅན་ཐམས་ཅད་ཀྱི་རྒྱུད་ལ་མཚན་དཔེ་གསལ་རྫོགས་ཀྱི་བདེན་གྲུབ་ཀྱི་བདེ་གཤེགས་སྙིང་པོ་ཡོད་པར་སྟོན་པའི་གི་མདོ། ཟེར་ལབ་དུས་ད་སྟོང་ཐུན་གྱི་ཚེ་གསུང་གོ་རེ་རོ། ག་ལབ་སོང་ཟེར་ན་སེམས་ཅན་ཐམས་ཅད་ཀྱི་རྒྱུད་ལ་མཚན་དཔེ་གསལ་རྫོགས་ཀྱི

འོ་དེ་དེ་དྲང་དོན་དུ་གཏོང་རྒྱུའི་མདོ་རེད། ད་སྟོང་ཐུན་ནང་ལ་དེ་གསུངས། དེ་ནང་བཞིན་ཕྱི་དོན་མེད་པར་སྟོན་པའི་གི་མདོ། ཀུན་གཞི་རྣམ་ཤེས་ཡོད་པར་སྟོན་པའི་གི་མདོ། མཚན་ཉིད་གསུམ་ལ་བདེན་པར་ཡོད་མིན་ཁྱད་པར་གསལ་བར་ཕྱེ་ནས་སྟོན་པའི་མདོ། མཐར་ཐུག་ཐེག་པ་གསུམ་དུ་གྲུབ་པར་སྟོན་པའི་གི་མདོ་རྣམས་སུ་ཡོད་པའི་ཕྱིར་ཞེས་གསུངས། ད་སེམས་ཅན་ཐམས་ཅད་ཀྱི་རྒྱུད་ལ་དེ་འདྲའི་བདེ་གཤེགས་སྙིང་པོ་ཡོད་པར་སྟོན་པའི་མདོ་ཁྱོད་ཀྱིས་ཁྱོད། ད་འདི་རང་ལུགས་པ་བཀག་ཡ་དེ་རེད་ད་སྟོང་ཐུན་གྱི་གསུང་ཡ་དེ་རག་གི་མི་འདུག་ག་རེ་རེད་ཟེར་ན།

ཆོས་ཐམས་ཅད་རྣམ་པར་རིག་པའི་བདག་ཉིད་དུ་གྲུབ་པར་སྨྲ་བ་རྣམས་ཀྱིས་ངེས་པའི་དོན་ཉིད་དུ་ཁས་བླངས་པ་དེ་ཐམས་ཅད་དྲང་བའི་དོན་ཡིན་པར་ལུང་འདིས་མངོན་པར་གསལ་བར་བྱས་ནས་ཟེར་ན་ལུང་འདིའི་གསལ་བྱེད་ལུང་གསུམ་ཡོད་པ་ད་ལྟ་སྐབས་སུ་བབ་པ་ལང་ཀར་གཤེགས་པའི་ལུང་ཚན་པ་གསུམ་དེ་རེད་ད་ཞེས་གསུངས་པའི་ཕྱིར་འདོད་ན་སེམས་ཙམ་པས་སེམས་ཅན་ཐམས་ཅད་ཀྱི་རྒྱུད་ལ་དེ་འདྲའི་བདེ་གཤེགས་སྙིང་པོ་ཡོད་པ་ཁས་ལེན་པར་ཐལ། ད་དེའི་སེམས་ཙམ་པས་ཁས་ལེན་བ་ཐ་ཐ་བ་དོགས་ལ་དེ་ལ་ལྟོས་ལབ་ན་འདོད་ན་སེམས་ཙམ་པས་སེམས་ཅན་ཐམས་ཅད་ཀྱི་རྒྱུད་ལ་མཚན་དཔེ་གསལ་རྫོགས་ཀྱི་བདེ་གཤེགས་སྙིང་པོ་བདེན་པར་གྲུབ་པ་ཅིག་ཡོད་པར་ཁས་ལེན་པར་ཐལ་འདོད་པའི་ཕྱིར། དེ་བར་དགག་ད་དེ་ལ་ང་ཚོ་སྟོང་ཐུན་ཡང་སྒྲ་ཇི་བཞིན་དུ་ཁས་ལེན་དགོས་ཀྱི་ཡོད་དེ་བྱས་ན་སྟོང་ཐུན་ཁོ་རང་ལ་ག་རེ་ཡོད་རེད་ཟེར་ལབ་དུས། སྐབས་འདིར་དྲང་དོན་དུ་འགྲེལ་རྒྱུའི་མདོ་དེ་ལ་དྲང་དོན་དུ་སྒྲུབ་རྒྱུའི་མདོ་དེ་ལ་ལྔ་ཡོད།

སྒྲུབ་པ་དེ་ལས་གཞན་ཡོད་ཟེར་ན་སྐབས་འདིར་དྲང་དོན་དུ་སྒྲུབ་པ་དེ་ལས་གཞན་ཅང་ལ་མི་འབྲེལ་བ་དང་མཐར་ཐུག་ཐེག་པ་གསུམ་དུ་གྲུབ་པར་སྟོན་པའི་སྐད་མདོ་དེ་སྐབས་འདིར་དྲང་དོན་དུ་མ་གྲུབ་པའི་ཕྱིར། མ་གྲུབ་པ་ཡིན་པ་ལྟར་དེ་གསལ་ཤེས་ཡོད་རེད་ར། དེ་རྗེ་རིན་པོ་ཆེ་དགོངས་པ་རབ་གསལ་དང་ལེགས་བཤད་སྙིང་པོ་གཉིས་ཀའི་ནང་ལོགས་ལ་མགོན་པོ་ཀླུ་སྒྲུབ་ཀྱིས་མདོ་ཀུན་ལས་བཏུས་པའི་སྐབས་སུ་ལུང་རིགས་གཉིས་ཀྱིས་དྲང་དོན་དུ་གྲུབ་པ་ཡིན་ཙང་དེ་སྐབས་འདིར་དྲང་དོན་དུ་གྲུབ་པ་མ་ཡིན་ལ་འོ།

མི་འདོད་པ་ཡིན་པ་ལྟར་དེ་བཞིན་གཤེགས་པའི་སྙིང་པོའི་མདོ་ཡི་སྐབས་སུ་ག་རེ་རེད་ཟེར་ན་ཁམས་བདེ་བར་གཤེགས་པའི་སྙིང་པོ་དེ། དཔེ་དགུ་དོན་དགུའི་སྒོ་ནས་སྒྲོག་ཡོད་རེད་དེ་ཡོད་པ་དེ་ཀོ་རྒྱུད་བླ་མ་ཁོ་རང་ལ་གསལ་པོ་རེད། རྒྱུད་བླ་མ་ཁོ་རང་གིས་དེ་བཞིན་གཤེགས་པའི་སྙིང་པོའི་མདོ་ཡི་དགོངས་པ་མར་འགྲེལ་བ་རེད་བ་དཔེ་དགུ་ཡོད་ཨ། དོན་དགུ་ཡོད་ཨ་སྟེ་དྲི་མ་དགུ་དེ་ལས་དཔེ་དགུ་གོས་ཧྲུལ་ནང་ན་རྒྱལ་བའི་སྐུ་གནས་པ་ཟེར་གྱི་རྒྱལ་བའི་སྐུ་ཟེར་དུས་མཚན་དཔེ་གསལ་རྫོགས་ལ་རྩ་བ་ཉིད་ནས་སྦྱར་ཡོད་མ་རེད་ལ་བདེ་གཤེགས་པའི་མདོ་ཁོ་རང་ནང་ལོགས་ལ་ཚིག་ཟུར་ཙམ་ཡོད་པ་མ་རེད། དེ་འདྲ་ཡིན་པ་ཡིན་ཙང་མཚན་དཔེ་གསལ་རྫོགས་ཀྱི་བདེ་གཤེགས་སྙིང་པོ་གཅིག་རེད་བ། སེམས་ཅན་ཐམས་ཅད་ཀྱི་རྒྱུད་ལ་རང་ཆས་སུ་མཚན་བཟང་པོ་སུམ་ཅུ་རྩ་གཉིས་དཔེ་བྱད་བརྒྱད་ཅུ་ཡོད་ཆོག་ཅིག་ཡོད་རེད་ཟེར་ན་དེ་བཞིན་གཤེགས་པའི་སྙིང་པོའི་མདོ་ཡི་ཟུར་ཙམ་ཡང་ཡོད་མ་རེད་དེ་མ་རེད་ཟེར། ད་བྱས་ན་ང་ཚོ་རང་ལུགས་ལ་ག་རེ་རེད་ཟེར་ལབ་དུས་རྗེ་བཙུན་པས་ག་རེ་གསུངས་རེད་ཟེར་ན་སྤྱིར་བཏང་དེའི་སྐོར་དེ་སོར་ཕྲེང་ཅན་གྱི་མདོ་ཡི་ནང་ལོགས་ལ་གསུངས་བཞག་ལ་སྐབས་འདིར་སྟོང་གསུམ་དར་ཡུག་གི་མདོ་ལ་གཅིག་གོ་རེད་དེ་གསུངས་འདུག་བ། སོར་ཕྲེང་ཅན་གྱི་མདོ་ཡི་ནང་ལོགས་ལ་ག་རེ་ཟེར་དཔེ་ཁ་གསལ་བོ་གཅིག་ད་ག་རེ་རེད་ཟེར་ན། འདི་ཡི་སྒྲུབ་སྟངས་དེ་དེ་བཞིན་གཤེགས། རོལ་པ་དེ་བཞིན་གཤེགས་པ་དེ་དག་གིས་སེམས་ཅན་ཐམས་ཅད་ཀྱི་རྒྱུད་ལ་བདེ་བར་གཤེགས་པའི་སྙིང་པོ། མཚན་དང་དཔེ་བྱད་མཐའ་དག་གིས་བརྒྱན་པ། དེ་འདྲ་ཞིག་ཡོད་རེད་ཅེས་བྱ། དེའི་འོག་དེ་ལ་དེ་འདྲ་བ་དེ་ཨ་ནི་རྟག་པ་རེད་ལ། ཐེར་ཟུག་དང་རྟག་པ་དང་ལྡན་པ། ཨ་ནི་དེའི་འོག་ལ་གཡུང་དྲུང་དུ་གནས་པ། ཁོ་རང་མདོ་འདི་དེ་གཅིག་ཏུ། དེ་ནས་དཔེ་གཅིག་ག་རེ་བཞག་དགོས་ཟེར་ན་བུམ་ནང་གི་མར་མེ་བཞིན་དུ་རེད་ཟེར། བུམ་པའི་ནང་ལོགས་ལ་མར་མེ་ཡོད་པ་ཡིན་ན་ཕྱི་ལོགས་ནས་མཐོང་གི་མ་རེད་བ། འོ་དེ་དཔེ་བཞག་ནས་དེའི་ནང་ལོགས་ལ་གསུངས་པ་རེད། དེ་ནི་སྟོང་གསུམ་དར་ཡུག་གི་མདོ་ཡི་སྐབས་སུ་ཡང་གསུངས་པ་རེད། བྱས་ན། སོར་ཕྲེང་ཅན། སོར་ཕྲེང་ཅན་ལ་ཕན་པའི་མདོ་ཅིག་ཡོད་ར་བ། དེ་དག་ང་ཚོ། ད་ཡ་ར་གོ་ར་བ་ད་དེང་སང་ང་ཚོར་གོ་བ། དེ་ནང་བཞིན་སྟོང་གསུམ་དར་ཡུག་གི་མདོ་ཟེར་ཡ་དེ་ད་རྗེ་བཙུན་པས་དེ་ལ་གསུངས་པ་རེད་ར་བ། ད་ངོས་འཛིན་གསལ་ཤོས་དེ་ཕལ་ཆེར་རྗེ་བཙུན་ཡིག་ཆ་ཆགས་ཡོད་རེད། སྟོང་གསུམ་དར་ཡུག་གི་མདོ་ཟེར་ན་མདོ་ག་རེ་རེད་ཟེར་ན་མདོ་ཕལ་པོ་ཆེ་ཡོད་ཨ། ཕལ་པོ་ཆེ་ཡི་གི་ཆ་ཤས་ད་དེ་ཡི་མདོ་ཡི་ནང་ཚན་ཅིག་རེད། ད་ཁོ་ལ་སྟོང་གསུམ་དར་ཡུག་གི་མདོ་ལབ་དགོས་པའི་རྒྱུ་མཚན་ག་རེ་རེད་ཟེར་ན། སྟོང་གསུམ་གྱི་འཇིག་རྟེན་ཁམས་དེ་དར་ཡུག་གཅིག་གི་དཔེ་གཅིག་དར་ཟེར་གི་ད། ཁ་བཏགས་རང་ཟེར་གི་ཡོད་ན་མེད་ན་གང་ལྟར་དར་གོས་ཆེན་ཟེར་དར་དེ་ཡོད་ར་བ་དར་ཡུག་གཅིག་གི་དཔེ་རྒྱག་བྱས་ནས་ཨ་ནི་ད་ལྟ་དམ་པ་འདིས་རྟག་བརྟན་ཐེར་ཟུག་གི་སྙིང་པོ་མཚན་དཔེ་གསལ་རྫོགས་ཀྱི་སྐུ་ཡིན་པ་དེ་རིགས་ཅིག་བསྟན་ཡོད་རེད་འོ་ད་ར་ཐུབ་ཟ། སྒྲུབ་རེས་སུ་གོ་རེ་ད།

མཚན་ཉིད་གསུམ་པ་ལ་བདེན་པར་ཡོད་མེད་ཀྱི་ཁྱད་པར་གསལ་བར་ཕྱེ་ནས་སྟོན་པའི་དུས་མདོ་དེ་སྐབས་འདིར་དྲང་དོན་དུ་འགྲེལ་རྒྱུ་དེ་ཡིན་པར་ཐལ་འདོད་ན། མདོ་སྡེ་དགོངས་འགྲེལ་དེ་ཀུན་བཏགས་བདེན་མེད་དངོས་ཀྱི་བརྗོད་བྱའི་གཙོ་བོར་བྱས་ནས་བསྟན་པར་ཐལ་འདོད་པའི་ཕྱིར་འདོད་ན་དེས་དོན་དམ་བདེན་པ་དངོས་ཀྱི་བརྗོད་བྱའི་གཙོ་བོར་བྱས་ནས་བསྟན་པར་ཐལ་འདོད་པའི་ཕྱིར་ཟེར་ལབ་རེད་བ། ད་དེ་ག་རེ་རེད་ཟེར་ལབ་ན། སྐབས་འདིར་དྲང་དོན་དུ་འགྲེལ་རྒྱུ་གྱི་མདོ་ཡིན་པ་ཡིན་ན། ཨ་ནི་སེམས་ཙམ་པས་ངེས་དོན་དུ་ཁས་ལེན་པའི་ཁྱབ་པ་མི་འདུག།

དཔལ་ལྡན་ཟླ་བ་གྲགས་པས་བདེན་པར་གྲུབ་པའི་ལེན་པའི་རྣམ་པར་ཤེས་པ་ཟབ་ཅིང་ཕྲ་ཟེར་ཡ་སོགས་ལོ་ཡི་ཤས་ཟད་ན་དེ་དྲང་དོན་དུ་འགྲེལ་གྱི་རེད་འགྲེལ་མ་ར་བ། ཡང་ན། བདེན་མེད་དུ་གྱུར་པའི་ལེན་པའི་རྣམ་པར་ཤེས་པ་ཟབ་ཅིང་ཕྲ་ཟེར་དེ་སེམས་ཙམ་པའི་མདོ་མ་ཡིན་པར་ཐལ་ཆུ་ཡི་ཕྱིར་དུ་ཁྱབ་མི་འདུག་ཀྱང་སེམས་ཙམ་པ་མེད་པའི་ཕྱིར་དེ་སེམས་ཙམ་པའི་ཆུ་ཁས་མི་ལེན་པའི་ཚད་འདྲ་བ་ལབ་ན། ད་ག་རེ་ནི་མེད་དེ་གོ་ཡ་མ་ར། ད་དེས་ཡང་གོ་ཕ་ར་བ་འདྲ་བོ་ཅིག་བྱ་ག་ད་བ། ད་བྱས་ན་ད་ང་ཚོ་དེ་ག་རེ་རེད་ཟེར་ན། མཚན་ཉིད་གསུམ་ལ་བདེན་པར་ཡོད་མེད་ཁྱད་པར་གསལ་བར་ཕྱེ་ནས་སྟོན་པའི་གྱི་མདོ་དེ་སྐབས་འདིར་དྲང་དོན་དུ་འགྲེལ་རྒྱུའི་མདོ་མ་རེད་ཡང། དེ་ག་རེ་རེད་ཟེར་ན། དེ་ལབ་པ་ཡིན་ན་ཨ་ནི། མདོ་སྡེ་དགོངས་འགྲེལ་གྱི་སྐབས་སུ་མཚན་ཉིད་གསུམ་ལ་སེམས་ཙམ་པའི་འདོད་པ་ལྟར་གྱི་བདེན་པར་ཡོད་མེད་ཁྱད་པར་གསལ་བར་ཕྱེ་ནས་སྟོན་པ་དང་དེ་ད་ག་རེད། བསྟན་རྒྱུ་མ་རེད། ག་རེ་བྱས་ནས་ཟེར་ན། མཚན་ཉིད་སོགས་ལ། ཚད་ཟབ་པའི་འདོད་པ་དག་གིས་བདེན་པར་ཡོད་མེད་ཁྱད་པར་ཟ་བར་བྱེད་ནས་སྟོན། མཚན་ཉིད་གསུམ་ལ་བདེན་པར་ཡོད་མེད་ཁྱད་པར་གསལ་བར་མ་ཕྱེ། ཕྱེ་བ་ཡིན་ན། གཞན་དབང་བསྟན་པ། གཞན་དབང་ཡོངས་གྲུབ་བདེན་གྲུབ་དང་ཀུན་བརྟགས་བདེན་མེད་བསྟན་དགོས། དེ་ལྟ་ན་ཀུན་བརྟགས་བདེན་མེད་བསྟན་ན་སྟོང་ཉིད་བསྟན་དགོས་ཀྱི་རེད་བ། ད་ག་རེ་བསྟན་རེད་ཟེར་ན།

སེམས་ཙམ་པའི་ལུགས་ཀྱི་རྗེས་རང་གྲོས་མི་སྣང་རྒྱ་ག་ག་ཁོ་ག་ར་རྗེས་འཁོར་བ་ལ་གོང་དུ་ཀུན་གཞི་དེའི་སྟེང་གི་བག་ཆགས་དགེ་བ་དང་མི་དགེའི་བག་ཆགས་དེ་ཡང་གཅིག་གི་ཚུལ་བཏགས་པ་ལ་བརྟེན་ནས་འཁོར་བ་པོ་དང་ཡང་ལམ་འཁྲུལ་པའི་རིམ་པ་ལ་དག་ལ་ཡིན་པ་དེར་བ། དེ་ནས་ས་བོན་ཐམས་ཅད་ཆུ་བོའི་རྒྱུན་བཞིན་འབབ་ཟེར་ཏེ་དགེ་མི་དགེ་ཡི་ས་བོན་ཐམས་ཅད་རྒྱ་མཚོ་ཆེན་པོ་ལ་ཆུ་བོ་འབབ་པ་ནང་བཞིན་བྱས་ནས་རྒྱུན་མ་ཆད་པར་འབབ་འགྲོ་བར་གོ་ག་ར་ཟེར་ན་ང་ཚོའི་རྒྱུད་ལ་རྣམ་རྟོག་ཡིན་ན་རེ་ཤེས་པ་སྐྱེ་འགག་ག་དུས་ནས་བྱས་ཏེ་ག་ར་ར་སྐད་ཅིག་རེ་རེ་ནས་དེ་ནས་བདག་ཏུ་རྟོག་པར་གྱུར་ན་མི་རུང་ཞེས་འདི་ནི་བྱིས་པ་རྣམས་ལ་ངས་མ་བསྟན་དེ་ག་ལབ་པ་རེད། ཏོ། རེ་བ་བྱིས་པ་སོ་སོའི་སྐྱེ་བོ་དེ་ཚོ་ལ་ཀུན་གཞི་ཡོད་པར་གྱིས་བསྟན་པ་ཡིན་ན། བདག་ཡོད་པར་བསྟན་འགྲོ་གི་འདུག་གལ་སྲིད་ཀུན་གཞི་ཡོད་ན་བདག་ཡོད་འགྲོ་གི་འདུག་ཟེར་ནས་དོགས་པ་ཟ་གི་ཡོད་པ་ཡིན་ཙང་མ་བསྟན་རྒྱུ་མཚན་ག་རེ་ཡིན་ནམ། གང་ཟག་ཡིན་མཁན། བསྟན་པ་རང་ལུགས་རྣམ་ཤེས་ཡིན་མཁན། རང་རྐྱ་ཐུབ་པའི་རྫས་ཡོད་ཡིན་མཁན་ཅིག་བསྟན་ཀྱང་ན་ཨ་ནི་གང་ཟག་རང་རྐྱ་ཐུབ་པའི་རྫས་ཡོད་དེ་ཡོད་འགྲོ་གི་འདུག་རེད་བ། ཀུན་གཞི་བསྟན་ར་བ་གང་ཟག་རེད། བསྟན་པ་རང་ལུགས་རྣམ་ཤེས་རེད། རང་རྐྱ་ཐུབ་པའི་རྫས་ཡོད་རེད། ཨོ་ད་བསྟན་པས་གང་ཟག་རང་རྐྱ་ཐུབ་པའི་རྫས་ཡོད་ཡོད་ས་རེད་ད་ཟེར། དུ་སི་བྱས་ནས་དོགས་པ་ཟ་རྒྱུ་ཡོད་ཙང་འདི་ནི་བྱིས་པ་རྣམས་ལ་ངས་མ་བསྟན་ཟེར་དེ་ག་རང་བསྟན་རེད་ར་བ། ཞེས་སོགས་ཡིན་ལ། དེ་ནས་དེ་དྲང་དོན་དུ་འགྲེལ་རྒྱུ་ནི། མཚན་དཔེ་གསལ་རྫོགས་ཀྱི་བདེ་གཤེགས་སྙིང་པོ་སྟོན་པའི་གྱི་མདོ་དྲང་དོན་དུ་འགྲེལ་རྒྱུ་གྱི་མདོ་དེ་ཉིད་ཡིན་ནོ་ཟེར་ད་འདི་ནས་ང་ཚོ་དོགས་རྒྱུ་བྱེད་ཡོག་མ་ར་བ། འོན་པ་ར་ས་བདེ་གཤེགས་སྙིང་པོ་དེ་སོགས་ལ་དེ་དོགས་རྒྱུ་ཆ་ཚང་ཡོད་རེད་ར། བྱས་ན་ད་དེ་ག་རེ་རེད། འདི་ནི་དྲངས་ཡོད་མ་རེད་ར། དྲངས་མི་འདུག་ག། ད་ཁྱོད་རང་ཚོ་ལྟ་ན། ད་ལྟར། དགོངས་པ་རབ་གསལ་བཏགས་རྒྱ་ཁྱོད་ཚོ་ལྟ་ན། མདོ་སྡེ་ནི་སེམས་ཅན་གྱི་བསམ་པ་བཞིན་བསྟན་པའི་དོན་འཁྲུལ་པ་ཡིན་ཏེ། བསྟན་པའི་ཆོས་ཀྱང་བྱིས་པ་མགུ་བར་བྱས་ཏེ་འཕགས་པའི་ཡེ་ཤེས་རྣམ་པར་དགོད་པའི་གཏམ་ནི་མ་ཡིན་ནོ། དེས་ན་དོན་གྱི་རྗེས་སུ་འབྲང་བར་བྱ་ཡི་བརྗོད་པ་ལ་ཆགས་པར་མི་བྱའོ། ད་དེ་ནས་འོག་ལ་དཔེ་རིང་པོ་ཡོད་རེད་ར། གོ་རམས་རྡོ་པ་ཁྱི་མ་ཁྱི་སྐྱིད་ཀྱི་རྩོད་གླེང་བྱས་ནས་ཕར་བཀག་ས་ཅིག་ཡོད་ར་བ། ར་བ། ཨོ་དེ་སྐད་རྒྱབ་རྗེས་ནས། ཨ། དེ་ཅིག་ལྟ་གོ་དགོས་རེད་ད། ཚིག་ཆ་ཚང་མེད་པ་ཡིན་ན་ཡང་གོ་རྒྱུ་དེ་གོ་རེད་ར། མདོ་སྡེ་ནི་སེམས་ཅན་གྱི་བསམ་པ་བཞིན་བསྟན་པའི་དོན་འཁྲུལ་པ་ཡིན་ཏེ། ག་བ་ག་ཚོགས་རེད་གང་ན་ཡ་ར། མདོ་སྡེ་ནི་སེམས་ཅན་གྱི་བསམ་པ་བཞིན་བསྟན་པའི་དོན་འཁྲུལ་པ་ཡིན་ཏེ། ར། དེ་ར་བ།

བྱས་ཙང་ཆུ་ཚར་བཅད་སོང་ཟེར་ན་ཡ། བྱས་པ་ཡིན་ན་མཚན་དཔེ་གསལ་རྫོགས་ཀྱི་བདེ་གཤེགས་སྙིང་པོ་ཡོད་པར་སྟོན་པའི་གི་མདོ། དྲང་དོན་དུ་འགྲེལ་གྱི་མདོ་ཟེར་དུས་ལང་ཀར་གཤེགས་པའི་མདོ་ད་ག་རང་དེ་རེད། ད། མདོ་སྡེ་ནི་སེམས་ཅན་གྱི་བསམ་པ་བཞིན་བསྟན་པའི་དོན་འཁྲུལ་པ་དེ་ཁོ་ནའི་གཏམ་མིན། དཔེར་ན་སྨིག་རྒྱུ་ནི་ཆུ་མིན་པའི་ཆུར་ཞེན་པའི་རི་དྭགས་སླུ་བ་བཞིན་དུ་བྱིས་པ་སོ་སོའི་སྐྱེ་བོའི་བསམ་པ་དང་བསྟུན་ཏེ་གསུངས་པ་རེད། སངས་རྒྱས་ཡེ་ཤེས་རྣམ་པར་བཞག་པའི་གི་གཏམ་དེ་མ་རེད་དངོས་ཡོད་གནས་ཚུལ་མ་རེད། དེ་འདྲ་ཡིན་ཙང་དོན་གྱི་རྗེས་སུ་འབྲངས། དོན་ག་རེ་རེ་འདུག་དཔྱད་པ་བྱས་བྱས་ནས་དེའི་རྗེས་སུ་འགྲོ་མཁན་བྱེད་དགོས་རེད་མ་གཏོགས་ཚིག་གི་བརྗོད་པ་ལ་ཞེན་ཆགས་དྲག་པོ་བྱས་ནས་འདི་འདྲ་བྱེད་མཁན་དུ་བཟོ་ཡང་ཡོག་མ་རེད་ད་སྣ་ཚོགས་ཡོག་རེ་ད་སོང་རེ་སངས་རྒྱས་རང་གིས་སུ་གཅིག་བཏབ་པའི་གསེར་གྱི་དེ་ལ་ཡ་དེ་གཅིག་པ་རེ་རང་ད་འོག་ནས་ད་ག་ལེ་གཅིག་བསྟན་ཡོག་རེ་ཟེར་ན་བས། བློ་གྲོས་ཆེན་པོ་མདོ་སྡེ་དེ་ལས་དེ་བཞིན་གཤེགས་པའི་སྙིང་པོ་གསུངས་པ་དེ་སྙིང་པོ་དེ་ག་རེ་རེད་ཟེར་ན་རང་བཞིན་གྱིས་འོད་གསལ་བ། ཐོག་མ་མེད་པ་ནས་རྣམ་པར་དག་པ་ཉིད་རེ་དོ། དེ་ལ་མཚན་སོ་གཉིས་དང་ལྡན་པ། སེམས་ཅན་ཐམས་ཅད་ཀྱི་ལུས་ཀྱི་ནང་ན་ཡོད་པ། ད་དེ་རེད། ད་དཔེ་ཅི་ཡང་འདུག་པ་ལུས་ཀྱི་ནང་ན་ཡོད་ན་ན་ག་བ་ཡོད་རེད་མཐོང་ཡ་མི་འདུག་ཨ་ཟེར་ན་མཐོང་གི་མ་རེད། དཔེར་ན་ནོར་བུ་རིན་པོ་ཆེ་གོས་དྲི་མ་ཅན་གྱིས་དཀྲིས་པ་བཞིན་དུ་ཕུང་ཁམས་སྐྱེ་མཆེད་དྲི་མ་ཅན་གྱིས་གྱུར་པ་ཡིན་ཙང་ང་ཚོ་མཐོང་ཐུབ་ཀྱི་ཡོད་མ་རེད། ནོར་བུ་རིན་པོ་ཆེ་གཅིག་གོས་དྲི་མ་ཅན་གྱིས་དཀྲིས་བྱས་ནས་ལམ་ཁ་ལ་གཡུགས་བཞག་ན་སུ་གང་འཁྱེར་གྱི་མ་རེད་པ། རེད་བ། དེ་ནང་བཞིན་རེད། ད་ལྟ་ང་ཚོར་ཟག་བཅས་ཀྱི་ཕུང་པོ་ཁམས་སྐྱེ་མཆེད་དེ་ཚོ་མཐོང་བསྡད་ཀྱི་ཡོད་རེད། ནམ་ཞིག་གཉེན་པོ་སྒོམ་དུས་ཟག་བཅས་ཀྱི་ཕུང་ཁམས་སྐྱེ་མཆེད་ཕར་སྟོང་འགྲོ་དུས་ལྟ་ན་ཨ་ནི། སྦུག་གི་སངས་རྒྱས་ཀྱི་སྐུ་ཁྲ་ལམ་མེ་ཤར་བསྡད་ཀྱི་རེད། མ་གཞི་ནས་དང་པོ་ནས་ཡོད་ཡོད་པ་རེད་ར། དོལ་པོའི་སངས་རྒྱས་ཁས་ལེན་སྟངས་ཅིག་ཡོད་ཨ་དེ་དག་རང། ད་ཁོ་རང་ག་རེ། རྟག་བརྟན་ཐེར་ཟུག་ཏུ་བརྗོད་ཟེར་དུས་རྟག་པ་རྟག་པའི་དུས་དང་ཐེར་ཟུག་ཐེར་ཟུག་གི་དུས་སུ་གནས་པ་དེ་བརྗོད་རེད་འོ་དེ། དེ་རེད། ད་དེ་དྲང་དོན་རེད་ད་ལ་འགོ་ར་ག་རེ་རེད་ཟེར་ན་སངས་རྒྱས་ཀྱིས་དེ་གསུངས་པ་དེ་བྱིས་པ་མགུ་བར་བྱེད་པའི་གཏམ་ཡིན་དེ་དྲང་དོན་ཡིན་དེ་སྒྲ་ཇི་བཞིན་དུ་མི་བཟུང་སྟེ་གལ་སྲིད་དེ་ལྟར་ཁས་བླངས་པ་ཡིན་ན་མུ་སྟེགས་པའི་བདག་རྟག་པར་སྨྲ་བའི་ལྟ་ལོག་དང་ཁྱད་པར་མེད་པ་ཆགས་འགྲོ་གི་འདུག་བ་ཟེར་ནས་ད་གང་ན་ལང་ཀར་གཤེགས་པ་ནི་དེ་ཡོད་རེད་པ། ད་མུ་སྟེགས་པའི་བདག་རྟག་པར་སྨྲ་བའི་ལྟ་ལོག་དང་ཁྱད་པར་མེད་པར་ཆགས་འགྲོ་གི་འདུག་ད་རེད་བ། ཆགས་འགྲོ་གི་འདུག་ད་ཟེར་རྒྱུ་གཅིག་དེ་རེད། དེ་ཙམ་དུ་མ་ཟད་དེ་ལྟར་ན་ཨ་ནེ་བདེ་གཤེགས་སྙིང་པོ་དེ་བས་སྔོ་སེར་བཞིན་དུ་སྒྲུབ་པ་ཆགས་འགྲོ་གི་འདུག་དགག་པ་མ་ཡིན་པར་ཆགས་འགྲོ་གི་འདུག་ཟེར་ཡ་ད་མང་པོ་ཡོད་རེད་འོ་དེ་དག་རང་རེད་ཀྱིས་ག་རེ་འགྲེལ་དགོས་རེད་ཟེར་ན། ཨ་ནེ་བདེ་གཤེགས་སྙིང་པོ་ཡོད་པར་སྟོན་པའི་མདོ་སྡེ་དྲང་དོན་དུ་འགྲེལ་དགོས་རེད་སྤྱི་ཡོངས་ནས་ད་དཔལ་ལྡན་ཟླ་བ་གྲགས་པས་རང་འགྲེལ་ནང་པའི་ཚོ་བཀོད་ཅན་ནི་འདི་ག་རེ་ལ་བེད་སྤྱོད་གཏོང་བ་རེད་ཟེར་ན། ཀུན་གཞི་དྲང་དོན་དུ་སྟོན་བྱེད་ཀུན་གཞི་ཡོད་པར་སྟོན་པ་དེ་དྲང་དོན་དུ་འགྲེལ་བྱེད་ཀྱི་མདོ་ལ་སྦྱར་རེད་ད་འདི་ནང་ཀུན་གཞི་ཟེར་ནི་ཚིག་གཅིག་ཡང་མི་འདུག་ཨ། ད་དེ་དྲང་དོན་དུ་འགྲེལ་ཐུབ་པ་ཡིན་པ་དང་ཟེར་དུས་འདི་ལབ་རེད། ག་རེ་རེད་ཟེར་ན་དེ་གཉིས་མིང་གི་རྣམ་གྲངས་ཡིན་པས་གཅིག་དྲང་དོན་དུ་བཀྲལ་བ་ཉིད་ཀྱིས་ཅིག་ཤོས་ཡང་དྲང་དོན་དུ་འགྲེལ་ཐུབ་ཀྱི་རེད་ཟེར་དགོངས་པ་རེད་ཟེར་ཡང་དྲང་ངེས་ལེགས་བཤད་སྙིང་པོ་དེར། ད་མིང་གི་རྣམ་གྲངས་རེད་ཟེར་ལ་ཡིན་དེ་ག་ལ་དགོས་རེད་ཟེར་ན་དོན་གཅིག་མིང་གི་རྣམ་གྲངས་ཟེར་གྱི་ཡོད་མ་རེད། འོ་ན་ག་རེད་ཟེར་ན་དགོངས་གཞི་དོན་གཅིག་ཡིན་པས་ཨ་ནེ་རྣམ་གྲངས་པ་རེད་ཟེར་དགོས་རེད། ད་དགོངས་གཞི་དོན་གཅིག་རེད་ཟེར་ཏེ་དགོངས་གཞི་གཅིག་པ་རེད། སེམས་ཅན་ཐམས་ཅད་ཀྱི་རྒྱུད་ལ་བདེ་གཤེགས་སྙིང་པོ་དེ་འདྲའི་མཚན་དཔེ་ལ་སོགས་ཀུན་གཞི་ཡོད་རེད་ཟེར་ཡ་དེ། དེ་འདྲ་བའི་ཁྱེད་ང་རང་ཚོའི་རྒྱུད་ལ་རྣམ་ཐར་སྒོ་གསུམ་ཡང་མིན་ན་བདེ་བར་གཤེགས་པའི་སྙིང་པོ་ཡོད་རེད་ཟེར་དེ་ལ་དགོངས་ནས་གསུང་གི་ཡོད་རེད། ཨ་ནི་ང་ཚོས་ཀུན་གཞི་ཡོད་ཀུན་གཞི་ཡོད་གསུངས་ཡ་དེ་དགོངས་གཞི་དེ་ག་རེ་རེད་ཟེར་ན་འཁོར་འདས་ཀུན་གྱི་གཞི་བྱེད་མཁན་དེ་བདེ་གཤེགས་སྙིང་པོ་ཡང་ན་རང་བཞིན་གནས་རིགས་དེ་ཡོད་པ་ལ་དགོངས་ནས་གསུང་གི་ཡོད་རེད་ད་ག་ནང་བཞིན་རྣམ་ཐར་སྒོ་གསུམ་ཡོད་པ་ལ་དགོངས་ནས་གསུང་གི་ཡོད་རེད་ཟེར་ར་འདུག་ཟེར་ཀྱ། དགོངས་གཞི་ལ་ལྟོས་ཏེ་དོན་གཅིག་ཡིན་པ་ཡིན་ཙང་མིང་གི་རྣམ་གྲངས་སུ་སོང་ཟེར་ལ། ད་ད་དགོངས་གཞི་གཅིག་པ་ཡིན་པ་ཡིན་ཙང་གཅིག་དྲང་དོན་དུ་བཀྲལ་བ་ཉིད་ཀྱིས་ཅིག་ཤོས་ཡང་དྲང་དོན་དུ་འགྲེལ་ཐུབ་ཀྱི་རེད་གསུངས་རེད་ད། རྡོག་རྡོག་དེ་རེད་ཨེ། དེ་མ་གཏོགས་ལང་ཀར་གཤེགས་པ་ཁོ་རང་ཁ་ཐུག་བྱས་པ་ཡིན་ན། ཀུན་གཞི་ཡོད་པར་བསྟན་པ་དྲང་དོན་དུ་འགྲོ་སྟངས་ཤིག་ཡོད་མ་ཐག་དེ་ལྟ། མི་འདུག་བ། མི་འདུག་བ་ཁོ་ཁ་ཐུག་འདུག་བ། ཨ་ནི་ག་རེ་རེད་ཟེར་ན། དེ་ནས། དེ་བཞིན་གཤེགས་པའི་སྙིང་པོ་གསུངས་ཡ་དེ་ག་འདྲས་ཅིག་ཡོད་རེད་ཟེར་ན། ཐོག་མ་མེད་པ་ནས་འོད་གསལ་བ་དང་རྣམ་པར་དག་པ་དང་དྲི་མ་མེད་པ་དང་མཚན་སོ་གཉིས་དང་དཔེ་བྱད་བརྒྱད་ཅུ་དེ་འདྲས་ཅིག།

ག་ཚད་དེ་འཁོར་ལོ་ཐ་མ་ཁས་ལེན་ས་མ་རེད་འདི་སྟོང་ཉིད་སྟོན་གྱི་ཡོད་པ་དེ་གསལ་པོ་གསལ་རྐྱང་གི་རེད་ག་རེ་ཡོད་རེད་ཟེར་ན་ད་ད་གིའི་དེ་ཚོ་བདེ་བར་གཤེགས་པའི་སྙིང་པོའི་སྐོར་དེ་ཡོང་འགྲོ་ཐ་མ་དེ་ལ། བློ་གྲོས་ཆེན་པོ་སྟོང་པ་ཉིད་དང་མི་སྐྱེ་བ་དང་མི་གཉིས་པ་དང་རང་བཞིན་མེད་པའི་མཚན་ཉིད་སངས་རྒྱས་ཐམས་ཅད་ཀྱི་མདོ་སྡེའི་ཁོང་མདོ་སྡེའི་ནང་དུ་ཁོང་དུ་ཆུད་པ་དེ་ངས་བསྟན་ཏོ་ཞེས། བྱ་བྱ་བྱ་སྟོང་ཉིད་སྟོན་སྐོར་དེ་རྣམ་དག་པོ་ཚུལ་སྟོན་སྐོར་ག་རེ་ཟེར་ན་དགོངས་འགྲེལ་གྱི་སྐབས་སུ་ངོ་བོ་ཉིད་མེད་པ་གསུམ་གསུངས་པའི་དགོངས་གཞི་བཤད་དུས་གང་ན་སྟོང་པ་ཉིད་ལ་དགོངས་པ་རེད་མི་སྐྱེ་བ་ལ་དགོངས་པ་རེད་མི་གཉིས་པ་ལ་དགོངས་པ་རེད་ཟེར་དུས་སྟོང་ཉིད་རྐྱང་རྐྱང་ལྟ་དགོས། དགོངས་འགྲེལ་ལང་ཀར་གཤེགས་པའི་དུས་ལ་སྟོང་ཉིད་སྟོན་གྱི་ཡོད་པ་ཡིན་ན་འཁོར་ལོ་ཐ་མ་མ་ཡིན། དེ་འདྲ་ཅིག་རེད་ར། ཡ་ཡ་ད་ད་ད། ང་ཚོ་འདི་བསམ་ཚུལ་ངའི་བསམ་ཚུལ་ཅིག་ལབ་ར། ད་ཁྱོད་རང་ཚོ་ལྟ་གི་ཅི་དེ། ཁ་ཐུག་ཁས་ལེན་ན་ཁག་པོ་ཡོད་རེད། ཁག་པོ་ཡོད་པ་ཡིན་ཙང་དགོངས་གཞི་ལ་ལྟོས་ཏེ་དོན་གཅིག་ནི། ད་གྱོང་དུ་ག་རེ་ཡོད་རེད་ཟེར་ན། མིང་གི་རྣམ་གྲངས་ཟེར་ཡ་དེ་ལ་ཡང་གོ་བ་གཞན་པ་ཅིག་རྒྱག་ཡ་ཡོད་རེད་ད།

སྐྱེ་སྐར་ཕན་ཚུན་མིང་གི་རྣམ་གྲངས་སུ་སོང་དུས་གང་གཅིག་དྲང་དོན་དུ་བཀྲལ་བ་ཉིད་ཀྱིས་ཅིག་ཤོས་ཡང་དྲང་དོན་དུ་བཀྲལ་འགྲོ་གི་རེད་དེ་རྒྱབ་པ་རེད་འགྲེལ་བ་བྱེད་འབྲེལ་རྩར་གཙོ་བོ་ཐེངས་གཅིག་རེད་དྲན་དུ་སོང་ག་རེ་རེད་ཟེར་ན་གཙོ་བོ་དཔལ་ལྡན་ཟླ་བ་གྲགས་པས་རང་འགྲེལ་དུ་འདི་ཤེས་བྱེད་དྲངས་ནས་འཁྱེར་ཡོང་ཡ་དེ་ག་རེ་རེད་ཟེར་ན་ཁོང་གཉིས་དགོངས་གཞི་ལ་ལྟོས་ཏེ་དོན་གཅིག་ཡིན་པ་དང་མདོ་དེ་དག་གི་ནང་ལོགས་ལ་ཕན་ཚུན་མིང་གི་རྣམ་གྲངས་ཟེར་ན་མི་འདུག་གང་ལྟར།

ཡང་སངས་རྒྱས་ཁོ་རང་གི་དགོངས་པ་ལ་ཡང་ད་ག་རང་ཡོད་ཆོག་གོ་ར་བ་དེ་མེད་ན་ཡང་མ་འགྲོ། སངས་རྒྱས་དགོངས་པ་ལ་མེད་ན་རིག་མ་ར་ར་བས་ན་དེ་ཚོས་འགྲོ་ཆོག་གོ། ད་དེ་ནི་གཉིས་པ་ནས། དེ་རེད། ད་ང་ཚོ། མདོ་འདི་ཞི་གནས་ཀྱི་སྐབས་སུ་ཕྱི་རོལ་དགག་པ་གསལ་བ་སོང་སོང་སུ་དྲང་ངེས་ནང་ཡོད་ཨ། དེ་འདི་རེད། ད་འདི་བྱམས་ཞུས་ལེའུའི་སྐབས་སུ།

བཅོམ་ལྡན་འདས་ཀྱིས་བཀའ་སྩལ་པ། བྱམས་པ་ཐ་དད་པ་མ་ཡིན་ནོ། ད་གཟུགས་དང་གཟུགས་འཛིན་གྱི་ཚད་མ་རྫས་གཞན་གྱིས་སྟོང་བ་དེ་རེད། ཞེས་སོགས་ཡིན། དེ་ཅིའི་ཕྱིར་ཞེ་ན། ཟེར་ནས་རྒྱུ་མཚན་འོག་ནས་བཤད་ཀྱི་འདུག་ར་བ། ཞེས་སོགས་ཡིན་ལ། དེ་དྲང་དོན་དུ་འགྲེལ་བ་ནི་ད་དེ་དྲང་དོན་འགྲེལ་བ་དེ་དྲང་གི་དང་པོ་དྲང་ཡག་དེ་ལང་ཀར་གཤེགས་པའི་ཚིག། ཇི་ལྟར་ནད་པ་ན་བ་ལ་སྨན་པས་སྨན་རྣམས་གཏོང་བ་ལྟར་སངས་རྒྱས་དེ་བཞིན་སེམས་ཅན་ལ་སེམས་ཙམ་དུ་ཡང་རབ་ཏུ་གསུངས་ཟེར་ར་བས་ག་འདྲས་དྲང་དོན་དུ་འགྲེལ་འགྲོ་གི་རེད་ཟེར་ན། ཕྱི་རོལ་དོན་དུ་མ་གྲུབ་པར་གསུངས་པ་དེ། ཨ་ནི་དཔེར་ན་སྨན་པས་ནད་པ་ལ་བལྟོས་ཏེ་རིལ་བུ་དང་སྨན་བཏང་བ་ནང་བཞིན་གདུལ་བྱའི་བསམ་པ་ལ་བལྟོས་ཏེ་གསུངས་པ་ཙམ་རེད་ད། གདུལ་བྱའི་བསམ་པ་ལ་བལྟོས་ཏེ་གསུངས་པ་ཙམ་ཡིན་ན་དངོས་པོའི་གནས་ཚུལ་མ་ཡིན་པ་གོ་མོད་དེ་ཙམ་ཡིན་ན། བྱས་ཙང་ད་དངོས་པོའི་གནས་ཚུལ་དེ་མ་རེད་ཟེར་དུས་བདག་རང་དྲང་དོན་དུ་ཆགས་འགྲོ་རུ་ཁོ་ཚིག་གསལ་པོ་རེད་འདུག་རེད་བ།

དགོངས་འགྲེལ་གྱིས་བསྟན། དེ་ལ་ཀུན་བརྟགས་པའི་མཚན་ཉིད་གང་ཡིན་པའོ་དེ་ཅིའི་ཕྱིར་ཞེ་ན། འདི་ལྟར་ཀུན་བརྟགས་དེ་ནི་དགག་ཕྱོགས་ནས་མིང་དང་བརྡས་ཁོ་ན། སྒྲུབ་ཕྱོགས་ནས་མིང་དང་བརྡས་རྣམ་པར་བཞག་པ་ཙམ་ཡིན་གྱི་སེམས་ཙམ་པ་ཁོ་རང་གི། དགག་ཕྱོགས་ནས་རང་གི་མཚན་ཉིད་ཀྱིས་རྣམ་པར་གནས་པ་རང་གི་མཚན་ཉིད་ཀྱིས་ཡོད་པ་མ་ཡིན་པས་རྒྱུ་མཚན་དེའི་ཕྱིར་ན་དེ་ནི་མཚན་ཉིད་ངོ་བོ་ཉིད་མེད་པ་ཉིད་ཅེས་བྱའོ་ཀུན་བརྟགས་དེ་ལ་མཚན་ཉིད་ངོ་བོ་ཉིད་མེད་པ་ཞེས་བྱའོ་ཞེས་སོགས་ཡིན་ལ། དེ་དྲང་དོན་དུ་འགྲེལ་ཞེས་སོགས་ཟེར་དུས་ལྷག་སྐྱེ་བ་ངོ་བོ་ཉིད་མེད་པ་གང་ཞེ་ན་དོན་དམ་པ་ངོ་བོ་ཉིད་མེད་པ་གང་ཞེ་ན་ཟེར་ནས་སོ་སོ་སོ་སོ་ནི་ཡོད་རོ་བ་རོ་བ། ཞེས་སོགས་ཡིན་ལ། དེ་དྲང་དོན་དུ་འགྲེལ་བྱེད་ནི། བློ་གྲོས་ཆེན་པོ་འདི་རེད་ཨེ་ལང་གཤེགས་དེ་ལང་ཀར་གཤེགས་པ་ལས། བློ་གྲོས་ཆེན་པོ་སྟོང་པ་ཉིད་དང་མ་སྐྱེས་པ་དང་མི་སྐྱེ་བ་དང་ཡོད་ཚུལ་ཐུགས་ཀྱི་གོ་བ་ར་ས་མ་སྐྱེས་པ་དང་འབྲི་གི་འདུག་བ་དོན་དག་གཅིག་པ་ར་བ་མི་གཉིས་པ་དང་རང་བཞིན་མེད་པའི་མཚན་ཉིད་སངས་རྒྱས་ཐམས་ཅད་ཀྱི་མདོ་སྡེའི་ཁོངས་ར་བ་མདོ་སྡེའི་ནང་དུ་ཟེར་ཆུད་པ་དེ་ལ་ར་ཆུད་པ་ལ་དེ། གང་དག་སངས་རྒྱས་ཐམས་ཅད་ཀྱི་མདོ་སྡེའི་བརྗོད་བྱའི་སྙིང་པོ་དེ་ག་རེ་རེད་ཟེར་ན། དེ་ནི་མ་སྐྱེས་པ་དང་མི་གཉིས་པ་ཟེར་དུས་གང་དག་རྣམ་ཐར་སྒོ་གསུམ་ཡང་ན། རེ་བ་ཆོས་ཐམས་ཅད་ངོ་བོ་བདེན་པས་སྟོང་བ་རང་བཞིན་གྱིས་གྲུབ་པའི་མ་སྐྱེས་པ་རང་བཞིན་གྱིས་གྲུབ་པའི་ཐ་དད་མེད་པ་མི་གཉིས་པ་ཟེར་དུས་ཐ་དད་མེད་པ་ཅིག་ཡོད་རེ་བ་དེ། སངས་རྒྱས་ཐམས་ཅད་ཀྱི་མདོ་སྡེའི་སྙིང་པོ་རེ་བ་དེ་བརྗོད་བྱའི་སྙིང་པོ་དེ་རེད། ད་སངས་རྒྱས་ཀྱི་ཆོས་ག་འདྲ་ཅིག་གསུངས་པ་ཡིན་ན་ཡང། ཐ་མ་དེ་ལ་དེ་ཁོ་ན་ཉིད་ལ་གཞོལ་བ་དང་འབབ་པ་ཤ་སྟག་རེད་ད་ང་ཚོ་ནམ་རྒྱུན། ཁྱོད་ཀྱིས་ཇི་སྙེད་བཀའ་སྩལ་པ་རྟེན་འབྲེལ་ཉིད་ལས་བརྩམས་ཏེ་འཇུག་ཟེར་དུས། འོ་དེ་ད་ག་རང་གོང་དེ་སྤྲོ། དེ་ཅི་ལོགས་སུ་རག་དེ་ཚེ། ད་དེ་ནས་བཞི་པ་ནི་ཞི་བར་བགྲོད་པ་གཅིག་པུ་པ་ནི་སངས་རྒྱས་ཐམས་ཅད་བརྩོན་པ་དང་ལྡན་པར་གྱུར་ཀྱང་བྱང་ཆུབ་ཀྱི་སྙིང་པོ་ལ་བཞག་སྟེ་བླ་ན་མེད་པ་ཡང་དག་པར་རྫོགས་པའི་བྱང་ཆུབ་ཏུ་མངོན་པར་རྫོགས་པར་འཚང་མི་རྒྱ་སྟེ་ཞེས་སོགས་ཡིན། དེ་ཅིའི་ཕྱིར་ཞེ་ན་དེ་དག་གིས་འཁོར་བའི་རྒྱུད་མཚམས་བཅད་པས་བྱས་སོ། ར་ད་དེ་སེམས་ཙམ་པ་ཁོ་རང་ལུགས་ལ་ར་བ། ཞི་བ་བགྲོད་པ་གཅིག་པུ་པ་ཟེར་ན་ག་རེ་རེད་ཟེར་ན་སེམས་ཙམ་པའི་ལུགས་ཀྱི་ལྷག་མེད་མྱང་འདས་ཐོབ་པར་ངེས་པའི་གང་ཟག་དེ་དེ་རེད་ར། ད་ལྷག་མེད་མྱང་འདས་ཐོབ་སོང་བ་ཡིན་ན་ཨ་ནི་རྩོམ་པ་དང་འབད་པ་ཐམས་ཅད་རྒྱུན་ཆད་འགྲོ་གི་རེད། རྩོམ་པ་དང་འབད་པ་རྒྱུན་ཆད་ཚར་དུས་ཡོད་གང་ཟག་དེ་བླ་ན་མེད་པ་ཡང་དག་པར་རྫོགས་པའི་སངས་རྒྱས་ཀྱི་གོ་འཕང་ལ་བཀོད་ན་ཡང་བཀོད་ནུས་གི་མ་རེད་ར། འོ་དེ་རེད། དེ་དྲང་དོན་དུ་འགྲེལ་བྱེད་དེ་ལ་སྐབས་འདིར་དངོས་སུ་འདྲེན་མི་དགོས་ཏེ། ད་རོ་བ། དེ་དྲང་དོན་འགྲེལ་བྱེད་ལང་གཤེགས་ཀྱི་ལུང་ཡོད་རེད་དེ་སྐབས་འདིར་དངོས་སུ་འདྲེན་མི་དགོས་མི་དགོས་ཏེ་སློབ་དཔོན་ཀླུ་སྒྲུབ་ཀྱིས་མདོ་ཀུན་བཏུས་སུ་བསྒྲུབས་ཟིན་པའི་ཕྱིར་ད་དྲང་ངེས་ལེགས་བཤད་སྙིང་པོ་དང་དེ་ཚོའི་ནང

ཚེ་འདི་རྩ་ཚོགས་ཀྱི་སངས་རྒྱས་ཀྱི་སྙིང་པོ་ཟེར་ན་དུས་སངས་རྒྱས་ཀྱི་སྐུ་གཅིག་ཡོད་རེད་ད་གོ་ར་ཕ་གི་དེ་ང་ཚོ་ཡིན་ན་སངས་རྒྱས་རྒྱུ་རང་གི་རེད་ཀྱི་ཡོད་རེད་ད་གོ་ར་ར་བ། སངས་རྒྱས་ཀྱི་སྐུ་གཅིག་ཡོད། དེ་འདྲ་བའི་ཡོད་པར་སྟོན་པའི་མདོ་དེ་སོར་མོའི་ཕྲེང་བའི་མདོ་ནང་ལོགས་ལ་ཡ་སོར་མོའི་ཕྲེང་བ་ལ་གདམས་པའི་མདོ་ཡི་ནང་ལོགས་དག་རང་ཤེས་ཀྱང་གཙོ་བོ་ནི་སྟོང་གསུམ་དར་ཡུག་གི་མདོ་ཡིན་ནོ་ད་གསལ་བོ་རེད་ར། ཡ་ད་དེ་དེ་ཚེ་དེ་ཕྱིན་པ་ཡིན་ད།

ངེས་དོན་བསྟན་པ་དེ་ཚོ་ཁྱེད་རང་ག་ལ་དགོས་རེད་སྟོན་པ་སངས་རྒྱས་ཀྱི་དགོངས་པ་མ་རེད་ཁྱོད་རང་ཀླུ་སྒྲུབ་ཀྱི་རང་བཟོ་རེད་ལབ་དུས་རང་བཟོ་མ་ཡིན་པ་ཁྱེད་ནི་མདོ་ཀུན་ལས་བཏུས་པ་ཟེར་དུས་ནམ་རྒྱུན་ག་རེ་སློབ་མ་གྲངས་ཀ་བརྒྱ་རེད་དེ། མདོ། མདོ་སྐྱེས་དང་མདོ་ཡི་གེ་མིང་མི་འདྲ་བ་ག་རེ་དྲུག་ཅུ་ཡིན་ན་དྲུག་ཅུ་རེ་གྲངས་ཀྱི་ཡོད་རེད་སོ། ལུང་ཚན་པ་ག་རེ་རེད་ཟེར་ན་བརྒྱ་དང་དྲུག་ཅུ་བདུན་ཅུ་ག་རེ་ང་དེ་དུས་གསལ་བོ་ཡོད་ཀྱི་འདུག་དེ་དྲངས་ཡོད་རེད་ཟེར་བ་རེད། དེ་ནི་དེ་ག་རེ་ཟེར་ན་སྟོང་ཉིད་ལུང་གི་སྒོ་ནས་དེ་ཁོ་ན་ཉིད་ལུང་གི་སྤྲོས་པ་མ་ཡིན་པ་དང་འོན་ཏེ། དེ་ཁོ་ན་ཉིད་ལུང་གི་སྤྲོས་པ་མ་ཡིན་པ་དག་དེ་རེད་སོ།

ཡིན་པ་རྩ་ཤེ་འབྲི་མཁན་རྣམས། དངོས་པོ་བདེན་པར་སྨྲ་བའི་གྱི་གྲུབ་མཐའི་རྣམ་གཞག་ནི། དེ་ནི་རྩ་བའི་མཁན་པོའི་རྗེས་སུ་བྱུང་བ་ཡིན་ཙང་དེ་ལ་དགག་པ་མ་མཛད། ཚིག་ག་རེ་རོ་བ། ཡིན་པ་ཡིན་ན་ད་བཀག་འོང་དུས་ཀ་ལ་ལུང་དྲངས་འོང་དུས་ཀ་ལ་ཡང་ཉན་ཐོས་སྡེ་པ་བས་ཁས་ལེན་གྲུབ་པའི་ལུང་དྲངས་ནས་བསྒྲུབས་པ་རེད། ར། ཡིན་པ་ཡིན་ན་ཡང་ར་བ་ཉན་ཐོས་སྡེ་གཉིས་ཀྱི་འདོད་པའི་ཨ། ཁོ་དེ་དུས་མེད་ན་ཡང་ཁོ་གི་ཁས་ལེན་ཏག་ཏག་འགྲོ་དགོས་ར། དེའི་སྟེང་དུ་ཀ། ད་ཨ་ལས་དེ་ཡིན་པ་ཡིན་ན་དེ་ནི་ར་བ། གང་ལྟར་སེམས་ཙམ་པ་བཀག་གི་འདུག་བ་ད་དེའི་སྐབས་སུ། ད་སེམས་ཙམ་པ་བཀག་ན་མི་འགྲིག་བས་ད་ང་དེ་འདྲ་རྩ་ཤེ་ཊིཀ་ཆེན་ཅིག་ཡོད་ས་ཡོད་ཨ་ཅི།

ཐོགས་མེད་དུ་གྲགས། དེ་ནས་འདིར་ཡང་རང་སྡེ་ཕྱོགས་སྔ་ལེན་པ་ན། རྩ་བ་ཤེས་རབ་ཀྱི་སྐབས་སུ་རང་སྡེ་ཕྱོགས་སྔ་ལེན་པ་ན། དོན་སྨྲ་གཉིས་ཕྱོགས་སྔར་འཛིན་ལ། དོན་སྨྲ་གཉིས་པོ་དེ་དག་ལ་ལུང་གི་གནོད་པ་སྟོན་པ་ནའང་ཐེག་དམན་གྱི་སྡེ་སྣོད་ནི་ཕྱོགས་སྔ་གཉིས་ཀྱིས་འཛིན་ཏོ། དེ་རིང་རྩ་ཤེའི་སྐབས་སུ་ལུང་གཅིག་དྲངས་པ་ཡིན་ན་རིགས་འདི་ཀོ་ཐེག་དམན་གྱི་སྡེ་སྣོད་རང་ནི་ཕྱོགས་སྔ་དེ་དྲང་གི་ཡོད་རེད། བྱས་ན་མདོ་ཀུན་ལས་བཏུས་པའི་ནི་སྐབས་སུ་ཡུམ་འབུམ་པ་དང་ཤེར་ཕྱིན་བདུན་བརྒྱ་པ་ལ་སོགས་པ་དྲངས་བཞག་ཡོད་པ་དྲང་ངེས་ལེགས་བཤད་སྙིང་པོའི་ནང། ཤེར་ཕྱིན་བདུན་བརྒྱ་པ་ལ་སོགས་པ་དང་ཡུམ་འབུམ་པ་དེ་ཚོ་དྲངས་བཞག་དྲངས་པ་ཡིན་ཙང། ད་ཐེག་དམན་དྲངས་མ་ར་བ་དེ་སེམས་ཙམ་པ་འདྲ་བ་ལ་དྲངས་མ་ར་བས། དེ་ལྟར་ན་ཡང་འདི་དག་གི་འདོད་པ་བཀག་པ་ན་རྣལ་འབྱོར་སྤྱོད་པ་བའི་དངོས་པོ་བདེན་པར་འདོད་པ་ཡང་ཁེགས་པར་འགྱུར་བས་འགོག་པའི་རིགས་པ་ནི་ཐུན་མོང་བ་ཡིན་ནོ། ཉིས་བརྒྱ་ཉི་ཤུ་རྩ་གཉིས་རྩ་ཤེ་ཊིཀ་ཆེན་སྒོ་མང་པར་མ། རེད་སོང།

འདི་སྐབས་གཉིས་པ་དྲན་གྱི་རེད་སྐབས་གཉིས་པའི་སྐབས་སུ་རྒྱུད་བླ་མའི་ཟིན་བྲིས་ནང། རྒྱུད་བླ་མའི་ཟིན་བྲིས་ག་རེ་ལ་གསུངས་ཡོད་རེད་ཟེར་ན། ལང་ཀར་གཤེགས་པའི་གནས་སྐབས་སུ་མཐར་ཐུག་ཐེག་པ་གསུམ་དུ་གྲུབ་པ་གསུངས་པ་དེ་ལ་ལང་ཀར་གཤེགས་པ་མ་དག་དམ་ཆོས་པད་དཀར་སྐབས་སུ་དགོངས་གཞི་གསུང་གི་འདུག་གོ། ག་རེ་རེད་ཟེར་ན་དཔེར་ན་དེད་དཔོན་མཁས་པས། རྒྱ་མཚོ་ཆེན་པོའི་དཀྱིལ་མ་དེ་ལ་ཨ་ནི་གྲོང་ཁྱེར་སྤྲུལ་བྱས། ད་དེ་བ་རེད་ཟེར་ཏེ་མི་དག་གནས་སྐབས་སེམས་ངལ་གསོ་དེ་བས་ཀྱི་བྱེད་དེ་ངལ་གསོའི་གནས་དེར་དེ་ཉིད་དེ་ཟེར་རྒྱུ་ཨ།